ད་སྡིག་པ་སྦྱོང་ཡ་དེ་འདི་རེད། ད་ང་ལ་མི་འདོད་པ་བྱུང་སོང་མི་འདོད་པ་ཡོང་ཡ་དེ་སྐྱེ་བ་སྔ་མ་བས་སྡིག་པ་བསགས་པའི་འབྲས་བུ་རེད། དཀོན་མཆོག་གིས་བརྡ་གཏོང་བ་གནང་བ་རེད་ད་ཁྱོད། མི་འདོད་པ་མ་འདོད་ན་སྡིག་པ་སྦྱོང་ཤོག་གསུང་གི་ཡིན་པ་རེད་བསམ། ཨ་ནི་ཨ་ཡིག་བརྒྱ་འདྲ་འདོན་མེད་འབྲས་བུ་སྡིག་པ་ཆེ་ཞེས་པའི་བྱིན་གྱི་རླབས་བྱིན་རླབས་རེད་ཅེས་ལྟུང་བཤགས་འདྲ་འདོན་ཕྱག་འདྲ་འཚལ་སྡིག་སྦྱོང་བྱེད་དགོས་རེད།

ད་དུང་ཡིན་ན་ང་ལ་གནོད་པ་གཏོང་རོགས་གྱིས་རྐྱེན་ངན་པ་གཏོང་རོགས་གྱིས། འོ་དེ་ཞུ་དགོས། ད་ག་ནང་བཞིན་ཆོས་སྐྱོང་ལ་འཕྲིན་ལས་བཅོལ། འཕྲིན་ལས་བཅོལ་ཡ་ད་ག་རང་རེད། ང་ལ་ནད་ན་ཚ་གནོད་པ་འདི་འདྲ་རེ་བ་བྱུང་བྱང་ཆུབ་སྒྲུབ་པའི་གྲོགས། དེ་འདྲ་ཡིན་ཙང་ད་དུང་ཡིན་ན་བྱང་ཆུབ་སྒྲུབ་པའི་གྲོགས་འདི་འདྲ་ཡོང་བའི་འཕྲིན་ལས་མཛོད། ཡང་དེ་འདྲའི་ལྟ་བ་གཙོ་བློས་མ་ཆོད་ན།

འདོད་ཆགས་འདི་གི་རྐྱེན་གྱིས་འཁོར་བ་ཐོག་མ་མེད་པར་སྡུག་ལ་སྦྱར། ད་དུང་ཡང་ཐུག་པ་མེད་པ་སྡུག་ལ་སྦྱར་ཡག་གི་རྩིས་རྒྱག་གི་འདུག་པ་སོང། ང་དང་འདྲ་བ་གཅིག་གི་སེམས་ཅན་མང་པོ་ཡོད་འདོད་ཆགས་སྐྱེ་མཁན། སེམས་ཅན་ཐམས་ཅད་འདོད་ཆགས་ཀྱི་དབང་དུ་སོང་ནས་སྡུག་བསྔལ་ཟད་མཐའ་མེད་པ་མྱོང་དགོས་ཀྱི་ཡོད་རེད། སེམས་ཅན་ཐམས་ཅད་ཀྱི་འདོད་ཆགས་དེ་ངའི་འདོད་ཆགས་ཐོག་ལ་སྨིན་པར་ཤོག་བྱས་ནས་ཡང་ཚུགས་པའི་དང་དུ་བླངས་ནས་གཏོང་ལེན་སྒོམ།

ཅན་འགྲོ་དྲུག་ལ་ཕར་གཏོང་ཡག་གི་བའི་དགེ་རྩ་གང་ཡིན་པ་དེ་སྣ་སྒོ་གཡས་པ་ནས་གཏོང། གཏོང་བའི་སྐབས་ལ་རང་གི་དགེ་བ་ལས་ལྷ། སངས་རྒྱས་བྱང་སེམས་ཚང་མ་ལོག་གི་བའི། ཆེན། སྤངས་རྟོགས་ཀྱི་ཡོན་ཏན་ཚང་མ་ལོག་པའི། ཨ་ནི། མཉམ་དུ་བར་ཆེན་བྱིན་རླབས་འཇུག་ནས་གཏོང། ད་ག་ནང་བཞིན་བའི། དགེ་བ་སྒྲུབ་མ་ཐུབ་མཁན་དགེ་བ་དགེ་བ་ལ་འགྱུར། ད་ས་བཅུ་ལམ་ལྔ་སྒྲུབ་མ་ཐུབ་མཁན་ད་ག་ཐུབ། གང་ག་ལ་བའི་སོ་སོའི་ཆ་རྐྱེན་གང་དང་གང་ལ་གང་འདོད་དུ་གྱུར་ནས། འོ་དེ་སེམས་ཅན་ཐམས་ཅད་སྨིན་གྲོལ་གྱི་ལམ་ལ་འགོད་ཡ་དམིགས་པ་རྒྱ་ཆེན་པོ་བྱས་ན་གཏོང་ལེན་ལས་རྒྱ་ཆེ་བ་ཞིག་ཡོད་མ་རེད། སེམས་ནས་བློ་ཐག་ཆོད་པོ་བྱུང་ན་ནད་གནོད་པ་ལ་ཕན་གི་རེད། ལྷག་པར་དུ་མི་མ་ཡིན་གྱི་གནོད་པ་ལ་ཕན་གི་རེད། སྔོན་མ་ང་ཚོ་གྲྭ་པ་བླ་རྒན་གཉིས་གཅོད་གཏོང་ནས་ག་རེ་ཤེས་ཀྱི་འདི་མ་རེད་དེ། གྲྭ་ས་ལ་སྡོད་ཚེ་རྒྱག་འདྲེ་རྒྱབ་བཞག་ནས། ཨ་ནི་ལྐུགས་བྱུང། ཨ་མགོ་གཅོད་པ་བྱས་གཅོད་གཏོང་འགྲོ་ནས་སློང་ནས་ཀོང་པོ་རྒྱ་ལ་ཟེར་གྱི་དེ་སླེབས་པ་རེད། ཁོ་རང་ཚོ་ཕ་ཡུལ་ལུང་པ་ན་ལ་རྐྱེན་པ་བཞུགས་ཏེ་ངེད་ཅིག་ངན་པ་ཞེ་དྲག་གཏོང་མཁན་གྱི་རྐྱེན་ངན་པ་བྱུང་ནས་བསད། འདྲེ་རོ་ངན་པ་ཞེ་པོ་ཅིག་ལ་སྐྱེས། ཨ་ནི་ཡར་ཡོང་དགོས་ཁོ་གྲྭ་ས་ཡོང་དགོས་ཁོ་གཉིས་ཕ་ཡུལ་གཅིག་པ་རེད། ཨ་ཁོ་གཉིས་བསྡད་བསྡད་དུས་ཕྱི་ལོགས་ནས་སྒེའུ་ཁུང་ཅིག་ནང་ལ་སྐད་ཆ་བཤད་ནས། ཁོ་རང་སུ་གི་ཨ་ཅོ་ཨ་ཅོ་ཡིན། ཁ་སང་ཨ་ཅོ་ཚེ་རིང་གི་སྦྲ་ནང་དུ་འདུས་པ་ཡིན་ཟེར་བ་རེད་ཨ་རོ་བོ་སི་གི་ས་ཨ་ཅོ་ཚེ་རིང་སིང་ངའི་གངས་དཀར་བླ་མ་རེད།

གྲྭ་པ་བླ་རྒན་གཉིས་རེད་གྲྭ་པ་གཉིས་གྲྭ་ས་ལ་རྒྱག་འདྲེ་རྒྱབ་པའི་རྐྱེན་བྱས་རུང་བ་རྒྱག་འདྲེ་རྒྱབ་པའི་རྐྱེན་བྱས་ཏེ་སྡོད་མ་ཐུབ་ནས་འགྲོ་དགོས་ཆགས་གཅོད་པ་བྱས་ཀྱི་གནས་སྐོར་བྱས་གཅོད་གཏོང་དུ་འགྲོ་གི་ཡོད་རེད། སླར་ངན་པ་ཞེ་དྲག་གཏོང་ཙང་ཤུགས་ཆེན་པོ་བྱུང་ནས་སུ་ཡིས་མ་ཐུབ་མཁན་ཅིག་རེད་འདྲེ་དེ་ཡོང། ཨ་ནི་སྒེའུ་ཁུང་ནང་ལ་སྐད་ལོག་བྱས་ཨ་ནི་ཡང་ཐང་གི་ཁོ་རོགས་པ་དེ་ལ་ཞུགས་ཡོང། རོགས་པ་དེ་ལ་ཞུགས་ནས་འཇུ་ནི་འཇུ་ཐུབ་ཀྱི་ཡོད་མ་རེད་ཟིན་ཐུབ་ཀྱི་ཡོད་མ་རེད་ངས་ཁྱོད་མིག་འདོན་དགོས་ཡོད་ཟེར་མིག་འདོན་གྱི་ཡིན་ཟེར་བྱས་མིག་ལ་མཛུབ་བུ་ཤ་སྟག་བཙུགས་ནས

འོ་ད་དམན་ལམ་ལ་ལྷུང་འགྲོ་ཡ་དེ་རང་གཅེས་འཛིན་གྱི་བྱ་བ་རེད། རང་གཞན་སེམས་ཅན་ཚང་མ་བློ་ཁ་རང་གཅེས་པར་བཟུང་ནས་སྡིག་པ་མི་དགེ་བའི་ལས་སྣ་ཚོགས་བྱས་པ་ཡིན་ཙང། ཨ་ནི་རྣམ་སྨིན་གྱི་འབྲས་བུ་ངན་སོང་གསུམ་ལ་བས་ཡ་ཐག་མེད་པར་བུ་མྱོང་དགོས་པ་དེ་རྣམ་སྨིན་གྱི་འབྲས་བུ་རེད་སོ་སོས་མྱོང་ཡག་རེད། ཨ་ནི་བདེ་འགྲོ་ཅིག་ཐོབ་ཡོད་ནས་ལུང་པ་ནག་ལ་ཡིན་ཨ་ཐུན་མོང་བའི་བདག་འབྲས་ག་བྱེད་ཀྱི་ཡིན་ན་ཆར་ཆུ་མི་འབབ་པ། སྟོན་ཐོག་མི་ཡོང་བ་མུ་གེ་ཡོང་བ་ནད་ཡམས་ཡོང་དགོས་པ། རིན་པོ་ཆེ་ལ་སོགས་འབྱུང་གནས་གང་ཡོད་པ་དེ་ནུབ་འགྲོ་དགོས། པ་ས་བཅུད་ཡོད་སྤྱོད་པའི་ལུང་བེད་སྤྱོད་ཚང་མ་ཉམས་ནས། ཟ་རྒྱུ་འཐུང་རྒྱུ་མེད་པ་དེས་མཚོན་པ་གང་ལོ། ཨ་ད་རང་གཅེས་འཛིན་གྱི་སྐྱོན་རེད་མི་དགེ་བའི་བདག་འབྲས་རེད། དགུང་རྒྱལ་དུ་བསམ་བློ་དེ་འདྲས་བཏང་བར་རང་གཅེས་འཛིན་གྱི་སྐྱོན་དེ་བསམ་བློ་བཏང་དགུང་རྒྱལ་བ་ཡིན་ཙང་མི་ཤེས་ཡག་དགོངས་དགོས་པ་མ་རེད་སོ་སོ་ཤེས་པ་དེ་བེད་སྤྱོད་གཏོང་རྒྱུ་ཤེས་ཀྱི་ཡོད་རེད་བྱེད་སྟངས་ཤེས་ན། བྱས་ཙང་དེ་རེད་བསམ་སྟོང་རང་གཅེས་པར་འཛིན་པ་ང་རྩ་ཆེ་བར་བྱས་ནས་ནི་མི་དགེ་བ་བསགས་འབྲས་བུ་འདི་རེད་ཀྱང་རང་གཅེས་འཛིན་དེ་གིས་ཕུང་ཕུང་ཤག་ད་ནི་ངན་པའི་རང་གཅེས་འཛིན་གྱི་དབང་དུ་སྐད་ཅིག་ཀྱང་མི་གཏོང་བ་བས་ཁོ་ལ་དབང་དུ་འགྲོ་མི་དགོས། པའི་རང་གཅེས་འཛིན་གྱི་དབང་དུ་མི་གཏོང་བར་བྱེད་དགོས་བསམ་ནས། ཨ་ནི་བས་དེ་འདྲའི་ནུས་པ་ཅིག་བླ་མ་ལྷ་ལ་གསོལ་བ་བཏབ། རང་ཉིད་གཅེས་འཛིན་རྒུད་པ་ཀུན་གྱི་སྒོ་མ་རྣམས་གཅེས་འཛིན་ཡོན་ཏན་དེ་ཕྱིར་བདག་གཞན་ཉམས་ལེན་སྙིང་པོར་བྱེད་པར་བྱིན་གྱིས་རློབས་ཟེར་གསོལ་བ་བཏབ་བདུད་རྩི་འབེབས་སྦྱང་བྱས་རྟོགས་པ་དེ་སྐྱེས་སོང་སོང་དེ་ཡི་གེགས་སྦྱངས་སོང་བསམ་པ་འགྲོ་བོ་འོ་ད་དེ་འདྲ་ད་རིགས་འདྲ་ཡིན་པ་སྒང་ག་ལ་གཅིག་པ་རེད། གཞན་གཅེས་འཛིན་གྱི་ཡོན་ཏན་སྒོ་དུ་མ་ནས་ལྟ་བ་ཨ་སེ་ཨ་ས་བཅད་དེ་ལ་ཨ་ནི། མ་སེམས་ཅན་ལ་གཅེས་པར་བཟུང་ནས་སྲོག་མ་གཅོད་རྐུ་མ་མ་རྐུ་སེམས་ཅན་ལ་ཕན་བདེ་སྒྲུབ་ཅིག་གི་བྱས་ན་ནི་འཁོར་བའི་ནང་ལ་བདེ་བདེ་འགྲོ་དང་ཕྱི་ལ་དོགས་གཅོད་མ་ཐར་པའི་གོ་འཕང་ཡང་ཐེག་པ་གསུམ་པོའི། ཉན་ཐོས་རང་རྒྱལ་བྱང་ཆུབ་སེམས་དཔའི་ཐེག་པ་འདྲ་བོ་གང་ཡིན་ན་གཞན་གཅེས་པར་བཟུང་བ་ལ་བརྟེན་ནས་ཡོང་དགོས་པ། གཙོ་བོ་གཙོ་བོ་སངས་རྒྱས་ཀྱི་གོ་འཕང་ཡང་གཞན་གཅེས་པར་བཟུང་ནས་བཟུང་བ་ལ་བརྟེན་ནས་ཐོབ་དགོས་པོ་ཡོད་པའི་རྒྱུ་མཚན་སྒོ་དུ་མ་ནས་བསམ་བློ་བཏང་ནས། ད་གཞན། བས་གཞན་གཅེས་པར་འཛིན། མ་སེམས་ཅན་ཐམས་ཅད་རང་གི་ཕན་བདེ་ལེགས་ཐམས་ཅད་ཀྱི་རྩ་བ། ཡིད་བཞིན་ནོར་བུ་རིན་པོ་ཆེ་ལྟ་བུ། ཕན་བདེ་ལེགས་ཚོགས་ཀུན་གྱི་རྩ་བ་ཡིན་ཙང། བས་གཞན་གཅེས་པར་བཟུང་ནས་དེ་ནི་སྲོག་ལས་ཀྱང་སེམས་ཅན། བས་རྩ་ཆེ་རུ་གཅེས་འཛིན་དགོས། དེ་དག་ནུས་པར་བྱིན་གྱིས་རློབས། སུ་ཡོད་བསམ་པར་མི་བྱེད། མ་རྣམས་གཅེས་འཛིན་ཡོན་ཏན་ཀུན་གྱི་གཞི། དེ་མ་རེད། མ་ན།

བ་དེ་གཡོག། གཞན་གཅེས་པར་བཟུང། གཞན་ཡལ་བར་དོར་བ་དེ་གཡུག་རང་ག་རེ་བྱེད་ནའང་བྱེད་ཡལ་བར་དོར། ད། གཅེས་འཛིན་གྱི་གོ་ས་བརྗེས་ནས་བདག་གཞན་བརྗེ་ཡག་དེ་སྟེ་ཕྱི་ནང། སྨན། བདག་གཞན། བརྗེ། བསམ་པ་བ་རྒྱལ་པོ་བསམ་པ། བསམ་བློ་བཏང་ནས་ནི་རང་ཉིད་གཅེས་འཛིན་རྒུད་པ་ཀུན་གྱི་སྒོ་མ་རྣམས་གཅེས་འཛིན་ཡོན་ཏན་ཀུན་གྱི་དེ་ཕྱིར་བདག་གཞན་བརྗེ་བའི་ཉམས་ལེན་སྙིང་པོར་བྱེད་པར་བྱིན་གྱིས་རློབས། ཨ་ནུས་མི་ནུས་ཀྱི་དེ་ས་བཅད་གཅིག་ཡོད་རེད། བདག་གཞན་བརྗེ་ནུས་ཨ་ཡོང་ན། ད་གཞན་གྱི་བའི། ལས་རོལ་བ། ཨོ། གཞན་ལ་རང་གི་བས་གཅེས་པར་བཟུང། རང་གཞན་ཡིན་བསམ་པར་བ་དེ་ལ་ནུས་ཀྱི་མ་རེད་བསམ་གི་རེད། བདག་གཞན་བརྗེ་ཟེར་དུས། གཞན་མི་གཞན་པ་ང་ཡིན་བསམ་ང་གཞན་པ་རེད་བསམ་དེ་འདྲ་བརྗེ་བ་མ་རེད། མ་གཞི། རང་གཅེས་པར་བཟུང་ད་ལྟ་ཕན་ཆད་རང་རང་རྩ་ཆེ་བསྡད་ཡ་དེ་གཡུག་བཞག་ནས། གཞན་ལ་ག་ཡི་གར་བྱས་ནས་ཅེས་སྣང་མེད་བྱས་ཡ་དེ། ཡལ་བར་དོར་བཞག་པ་དེ། ཨོ། དེ་ཡི་ཚབ་ལ་གཞན་གཅེས་པར་བཟུང།

ང་ཚོས་ཡང་སྤོ་ཐུབ་ཀྱི་ཡོད་རེད་ད། དེ་གོ་གི་མི་འདུག་ན། བློ་ཟེར་མཁན་དེ་གོམས་པའི་རྗེས་སུ་འགྲོ་བ་རེད་ལྟ་ལུགས་དང་མཐོང་ལུགས་གཅིག་རེད་ལྟ་སྟངས་ཡག་པོ་གཅིག་བཏང་ནས་གཞན་གཅེས་པར་བཟུང་གི་ཡིན་ན་གཞན་གྱི་བས་གཅེས་པར་བཏང་བཟུང་ཐུབ་ཀྱི་རེད་དེ་ནང་བཞིན་གྱི། ཨ་ལི་ང་རང་ཚོ་གཞན་པ་ལྟ་བཞག་རང་གི་ལུས་འདི་བས་སོ་སོའི་ལུས་ཡིན་བསམ་པའི་རྩ་ཆེན་པོ་ཅིག་བྱེད་ཀྱི་ཡོད་རེད་གཞན་པའི་ལུས་ལ་ཅིག་བྱེད་ཀྱི་ཡོད་མ་རེད་རང་གི་ལུས་དེ་ཐོག་མ་མེད་པ་ནས་རང་གིས་འཁྱེར་ཡོང་བ་ཅིག་མ་རེད། ཕ་མ་གཉིས་ཀྱི་ཁུ་ཁྲག་འདུས་པ་ལ་རྣམ་ཤེས་ཞུགས་ནས་དེ་ལྟ་བུ་བརྒྱབ་བསྡད་པ་རེད། དེ་ཡིན་ཙང་ཕ་མའི་ལུས་ཀྱི་ཆ་ཤས་ཅིག་རེད་དེ་ལ་རང་གི་ཡིན་ཡིན་བསམ་རྩ་ཆེན་པོ་བྱེད་ཐུབ་ཀྱི་འདུག་དེ་ཡིན་ན་ད་སེམས་ཅན་དག་གཅེས་པར་བཟུང་བ་དེ་བྱེད་མི་ཐུབ་ག་རེ་བྱེད། ད་ལྟ་བློ་མ་གོམས་པ་ཡིན་ཙང་བདེ་པོ་རང་མི་འདུག་སྟེ་གོམས་སོང་ན་ཨ་ནེ་ལས་སླ་རུ་སླ་རུ་འགྲོ་གི་རེད། མདོར་ན་བརྗེ་ནུས་པར་ནུས་པ་ཡིན་ཏེ་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་ང་རང་ཚོ་འཁོར་བ་ནས་ཐོག་མ་མཉམ་དུ་ཁོག་སྐྱིད་པ་ཡིན་པ་ལ་ནམ་ཞིག་ཅིག་ན་ཁོང་གིས

བ། རང་གཅེས་འཛིན་དེ་རྒུད་པ་ཚང་མ་གི་པའི་རྩ་བ། གཞན་གཅེས་པར་བཟུང་བ་དེ་བདེ་ལེགས་ཀྱི་པའི་ཕུན་སུམ་ཚོགས་པ་ཚང་མ་གི་པའི་འབྱུང་གནས་དེ་ཡིན་པ་དེ་མཐོང་ནས་ད་ནས་བཟུང་བདག་གཞན་བརྗེ་བའི་རྣལ་འབྱོར་ལ་ཉམས་ལེན་སྙིང་པོ་བྱས་ཏེ་པའི། བ་དང། དེ་རང་ལ་བའི་ཉམས་ལེན་གཅིག་དྲིལ་བྱས་ཏེ་པའི་ཉམས་ལེན་གྱི་གཙོ་བོ་དེ་ལ་བྱེད་བསམ་པ་བློ་ཐག་རྦད་དེ་བཅད་ནས། ཨ་ནི། རང་ཉིད་གཅེས་འཛིན་རྒུད་པ་ཀུན་གྱི་སྒོ་མ་རྣམས་གཅེས་འཛིན་ཡོན་ཏན་ཀུན་གྱི་གཞི་དེ་ཕྱིར་བདག་གཞན་བརྗེ་བའི་ཉམས་ལེན་སྙིང་པོར་བྱེད་པར་བྱིན་གྱིས་རློབས་སོ་ཟེར་བ་ལྟར། དང། བྱམས་སྙིང་རྗེ་གི་དམིགས་པ་རྩལ་དུ་བཏོན་ནས་གཏོང་ལེན་སྒོམ་དགོས་རེད། གཏོང་ལེན་སྒོམ་དགོས་རེད། གཏོང་ལེན་དེ་ལ་སྙིང་རྗེའི་དམིགས་པ་རྩལ་དུ་བཏོན་ནས་ལེན་པ་ཡིན་ཙང་སེམས་ཅན་སྡུག་བསྔལ་གྱིས་མནར་བ་སྙིང་རེ་རྗེ། སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ངའི་ཐོག་ལ་སྨིན་པར་ཤོག་བསམ་པ་བྱས་སྨིན་པ་དེ་བླ་མ་དཀོན་མཆོག་བྱིན་གྱིས་བརླབ་ཏུ་གསོལ་དང་གསོལ་བ་བཏབ། བླ་མ་དཀོན་མཆོག་གི་ཐུགས་རྗེ་ལ་བརྟེན་ནས་སེམས་ཅན་གྱི་སྡུག་བསྔལ་སྒང་ག་ངའི་ཐོག་ལ་ད་ལྟ་ཉིད་དུ་སྨིན་པར་ཤོག་བསམ་པ་བྱས་ནས། སེམས་ཅན་ལ་སྙིང་རྗེ་བསྒོམས་ནས། ཨ་ནི། དབུགས་ཡར་རྔུབ་སེམས་ཅན་གྱི་སྡུག་བསྔལ་ཚང་མ་ཚུར་ལེན་ནས། ཅན་སྡུག་བསྔལ་དང་བྲལ་བར་གྱུར་སོང་བསམ་པ་བྱས། ད་ལྟ་ནང་བཞིན་གྱི་རང་གི་བདེ་བ་དང་དགེ་ལེགས་པའི་དུས་གསུམ་གྱི་དགེ་བ་ལུས་ལོངས་སྤྱོད་དགེ་རྩ་དང་བཅས་པ་ཚང་མ་ལོ་སེམས་ཅན་རང་རང་འདོད་པའི་དངོས་པོ་ག་འདྲ་དགོས་དགོས་ཡོད་ན་དེ་ལ་ཕར་བསྒྱུར་ནས། སེམས་ཅན་ལ་སྨིན་པར་ཤོག་བསམ་པ་བྱས་ནས་དབུགས་ཕར་གཏོང་ནས་སྣ་སྒོ་གཡོན་པ་ནས་ཕར་གཏོང། སེམས་ཅན་ལ་སྨིན་པར་བྱས་དེ་འདྲ་བས་རང་གི་བདེ་དགེ་ཚང་མ་སེམས་ཅན་ལ་སྨིན་པ་དཀོན་མཆོག་གིས་བྱིན་གྱིས་བརླབ་ཏུ་གསོལ་བསམ་པ་བྱས་གསོལ་འདེབས་དང་འབྲེལ་བའི་སྒོ་ནས་ཕར

ད་ལེན་པའི་སྐབས་སུ་སེམས་ཅན་གྱི་མི་འདོད་པའི་སྡུག་བསྔལ་དེ་དག་འོད་ཟེར་ནག་པོ། ནག་པོའི་རྣམ་པ། དུག་གི་རྣམ་པ། མཚོན་གྱི་རྣམ་པ། སྡོམ་དང་སྡིག་པ་ལ་སོགས་པའི་སྲོག་ཆགས་མི་སྡུག་པའི་རྣམ་པ། རྣག་ཁྲག་ཆུ་བརྒྱ་ཡུང་བ། དུག་དང་མཚོན་ཆ་དང་དེ་འདྲ་གི་རྣམ་པ་པའི་ཚུར་བླངས་ནས། རང་གི། གཅེས་འཛིན་གྱི་ཐོག་ལ་སྨིན་པའི་དམིགས་པ་བྱེད། ད་གཏོང་བའི་སྐབས་དེར་པའི་སེམས་ཅན་རང་རང་སོ་སོས་གང་འདོད་པ། པའི་མཐའ་ན་ཟས་འདོད་པ་ལ་ཟས།

དེ་ག་ནང་བཞིན་གྱི་པའི་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་སྤངས་རྟོགས་ཀྱི་ཡོན་ཏན་བསྐྱེད་བཅུག་ཡ་བསམ་བློ་དེ་རང་རེད། དེ་ཡིན་ཙང་ཚོགས་རྒྱ་ཆེན་པོ་བསགས་ཡག་ཅིག་རེད། ད་རྟ་བཞོན་དྲུག་དེ་རྟ་འཕག་ཚག་རྒྱག་ཁྲེལ་བ་ཡང་ཁོ་གཡུག་གི་ཡོད་མ་རེད་དེ་ག་ནང་བཞིན་ཡེངས་ཏེ་པའི་ཁོག་ཏུ་རྐྱེན་ངན་པ་བྱུང་ན་ཡ་རྐྱེན་ངན་གྱིས་མ་གནོད་པ་ཁོང་ཁྲོ་མ་འཁྲུག་པ་འདོད་ཆགས་མ་སྐྱེས་པ་འོ་དེ་ནི་བློ་སྦྱོང་གི་ངང་ནས་ཤེས་ཐུབ་པ་བྱུང་ན་ཨང་ཀི་དང་པོ་དེ་རེད་གསུངས་འབྱོངས་ཀྱི་ཚད་དེ་རེད། ཡེངས་ཀྱང་ཐུབ་ན་འབྱོངས་པ་ཡིན་གསུངས། ཡུལ་གསུམ་དུག་གསུམ་དགེ་རྩ་གསུམ་སྒོམ་ཡག་དེ་གཙོ་བོ་གཙོ་བོ་རེད་ད་གཏོང་ལེན་གྱི་གཙོ་བོ་གཅིག་རེད་རེད་དེ་གཏོང་ལེན་བསྒོམས་ནས་ང་རང་ཚོ་བློ་སྦྱོང་སྒོམ་པ་དེ་ལ་སྒོམ་སྟངས་ཡག་པོ་གཅིག་བྱུང་ན་འདི་ལས་སུ་དུ་ཆེ་བ་གཅིག་རེད་ཞེ་དྲག་ཡག་པོ་བྱས་བཟོ་བྱ་གཅིག་ལས་ན་འདི་ལས་ལེགས་པ་མི་འདུག་གསུངས་བ་བཟོ་བྱ་གཅིག་རྙེད་ན་ཁྱད་མཚར་འདུག་གསུངས་ཡང་ཏོག་ཙེ་མ་འགྲིག་པ་ཡིན་ན་ཁྱད་མཚར་པོ་ཡོད་རེད་ཡང། སྒོམ་གཅིག་བློ་སྦྱོང་སྒོམ་མཁན་ཅིག་ཨ་བ་ང་ཨ་རི་ཁ་ཆེ་ཡིན་ང་ཆོས་པ་ཡིན། ངས་བློ་སྦྱོང་དེ་ཡག་པོ་གཅིག་བསྒོམས་མི་གཞན་པ་ཚོས་ང་དྲག་ཨ་ཟི་ཞིག་བྱེད་དགོ་བསམ་པ་འགྲོ་གི་ཡོད་ན་མ་འབྱོངས་ཚད་རེད་རེད། རིན་པོ་ཆེ་སེང་རེད། ཆོས་པའི་ལམ་རིམ་སྒོམ་མཁན་དེ་འདྲ་བྱུང་ན་དཔེ་ཆ་ཡག་པོ་ཅིག་ཤེས་དགོ་དཔེ་ཆ་རྒྱ་ཆེན་པོ་མ་ཤེས་ན་ཨ་ལིའི་གནས་སྐབས་ཕུང་པོ་ལྔ་ཀའི་རྣམ་གཞག་ལ་སོགས་པ་གཡས་ཀྱི་ཁྱིམ་གཅིག་ཤེས་དགོ་ངེས་ཅན་རེད། དེ་མ་ཤེས་ན་ཨ་ལེའི་པའི་སེམས་སེམས་བྱུང་གི་ཁྱད་པར་མ་ཤེས། ཕུང་པོ་ལྔ་ངོ་མ་ཤེས། སྟོང་ཉིད་སྒོམ་སྟངས་ཤེས་ཀྱི་མ་རེད་རྩད་གཅོད་སྟངས་མ་ཤེས་འདུ་བྱེད་ཀྱི་ཆུ་ཕུང་པོ་ལྔའི་འདུ་ལུགས་མ་ཤེས། ཕུང་པོ་ལྔ་ནང་རྣམ་ཤེས་ཀྱི་ཕུང་པོ་ནང་རྣམ་ཤེས་དེ་ལ་ག་འདྲ་ཡོད་མེད་མི་ཤེས། སེམས་རྣམ་ཤེས་གཅིག་པ་རེད་སེམས་དེ་ལ་པའི་ཚིག་ཕྲ་རགས་མང་པོ་ཡོད་རེད། དེ་ནང་བཞིན་གཟུགས་ལ་ཕྱི་ནང་གི་གཟུགས་ལ་སོགས་པ་མང་པོ་ཡོད་རེད། དེ་ཚོ་གང་གི་དབྱེ་བ་དེ་མཁྱེན་ན་ཨ་ནི་ཡག་པོ་ཡོད་རེད་ཕུང་པོ་གཉིས་དབང་བསྡུད་དུ་བ།

ཚོར་བ་དང་འདུ་ཤེས་གཉིས་པོ་སྟེ་ཚོར་བའི་ཕུང་པོ་འདུ་ཤེས་ཀྱི་ཕུང་པོ། སེམས་གང་ཡིན་པ་དེ་རྣམ་ཤེས་ཀྱི་ཕུང་པོ། གཟུགས་ཕྱི་ཡི་གཟུགས་ནང་གི་གཟུགས་གང་ཡིན་པ་གཟུགས་ཀྱི་ཕུང་པོ་ཟེར་ཕུང་པོ་ལྔ་དུག་ཚོད་བཞག་ཡིན་དགོས་རེད་དེ་ཚོ་ཧ་གོ་དགོས་རེད། ཤེས་སོང་ན་ཡུལ་གསུམ་དུག་གསུམ་དགེ་རྩ་གསུམ་ཡག་ཐག་ཆོད་ཤེས་གི་རེད་དཔེར་རྩ་རྩ་ལོང་ལོང་ཤེས་གི་རེད། དེ་མེད་ན་དགེ་རྩ་གསུམ་ཟེར་མ་ཆགས་མི་སྡང་གཏི་མུག་མེད་པའི་དགེ་རྩ་གསུམ་བཞག་པ་རེད།

བྱེད་སྟངས་འདི་ཡོད་རུང་བ་ང་རང་ཚོས་ཅིག་བྱེད་ཀྱི་ཡིན་སྙམ་བྱེད་ཀྱི་ཡོད་ཁས་ལེན་དང་ཅག་མཉམ་འཇོག་ཟེར་ཁག་ཅེས་པས་ཅིག་བྱེད་ཡག་དེ་ལ། ཆུ་ལ་རི་མོ་བྲིས་པ་ས་ལ་རི་མོ་བྲིས་པ་རྡོ་ལ་རི་མོ་བྲིས་པ་གསུམ་ཡོད་རེད་པས། ཟེར་ན་ནི། ཁོང་ཁྲོ་འདོད་ཆགས་ཞེ་སྡང་ཚོ་ལ་ཆུ་ལ་རི་མོ་བྲིས་པ་འདྲ་ཞིག་དགོས་ཟེར། འཇིག་རྟེན་གྱི་བྱ་བཞག་ལ། ས་ལ་རི་མོ་བྲིས་པ་ཡང་འགྲིག་ཡིན་ཟེར། རྡོ་ལ་རི་མོ་བྲིས་པ་འགྲོ་དགོས་པས་སུབ་རྒྱུ་མེད་མཁན་བསམ་པ་ནག་པོ་ཁོག་པ་ནང་འཁོན་འཛིན་འཆང་མི་ཉན་ཅེས་པ་རེད།